རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུ་བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་ཉིན་དང་རེས་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་འདི་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་དང་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་སེང་གེས་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩིའི་ཉིན་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་དང་མེག་སི་ཀོའི་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་རྒྱལ་བའི་ཕོ་བྲང་ནང་མཇལ་ཁ་སྩལ་གནང་མཛད་འདུག།

དབྱེ་བ་ཕྱེ་ནས་དམག་འཁྲུག་བརྒྱབ་པ་འདི་ནི་མཐའ་གཅིག་ཏུ་ནོར་འཁྲུལ་ཡིན་སྐོར་བཀའ་སློབ་སྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་དང་ཡུ་རོབ་ཁུལ་གྱི་ཨི་ཊ་ལིའི་རྒྱལ་ས་རོམ་ནང་དང་དེ་བཞིན་འཛམ་གླིང་གི་ས་གནས་གང་སར་བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་ཞུས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཁག་རིམ་བཞིན་སྙན་སྒྲོན་ཞུ་རྒྱུ་དང། ཡང། འོད་ཟེར་ལགས་ཀྱིས་གླེང་སྟེགས་ཞུ་བའི་ལེ་ཚན་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མཇུག་ཏུ་ལྷོ་ཨེ་ཤི་ཡའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩིའི་ཉིན་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་དང་མེག་སི་ཀོའི་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་རྒྱལ་བའི་ཕོ་བྲང་ནང་མཇལ་ཁ་སྩལ་གནང་མཛད་འདུག་སྐབས་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སྩལ་དོན། So now we really need

འགྲོ་བ་མིའི་རིགས་གཅིག་གྱུར་ཡིན་པའི་བཀའ་བསྩལ་གནང་མཛད་པ་མ་ཟད་རྒྱལ་ཁབ་འདྲ་མིན་དང་ཆོས་ལུགས་འདྲ་མིན་མི་རིགས་འདྲ་མིན་དབྱེ་བ་ཕྱེ་ནས་དམག་འཁྲུག་བརྒྱབ་པ་དེ་ནི་མཐའ་གཅིག་ཏུ་ནོར་འཁྲུལ་ཡིན་པ་དང་ད་ཆ་འགྲོ་བ་མིའི་རིགས་ཡོངས་རྫོགས་སྤུན་གྲོགས་ལྟར་མཉམ་གནས་དགོས་པ་གལ་ཆེ་ཡིན་པ་སོགས་ཀྱི་ལམ་སྟོན་བཀའ་སློབ་བསྩལ་གནང་མཛད་འདུག། བཙན་བྱོལ་གཞུང་དམངས་གཉིས་ཀྱིས་བོད་མིའི་རང་དབང་གྱེན་ལངས་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཡུ་རོབ་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དང། མེག་སི་ཀོ་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་བཅས་ལྷན་བཞུགས་ཐོག་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་བཞུགས་སྒར་ཁུལ་གྱི་སེར་སྐྱ་ཕོ་མོ་རྣམས་ལྷན་བཞུགས་ཀྱིས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང། རྒྱ་ནག་དམར་གཞུང་གིས་བཙན་འཛུལ་བྱས་པ་ནས་བཟུང་བོད་མི་ས་ཡ་གཅིག་དང་འབུམ་གཉིས་ལྷག་དུས་མིན་རྐྱེན་འདས་གྱུར་པ་དང་དགོན་པ་དྲུག་སྟོང་ལྷག་རྩ་གཏོར། ཤིང་ནགས་གཅོད་འབྲེག་དང་གཏེར་ཁ་སྔོག་འདོན། སྐམ་གཤེར་དུ་གནས་པའི་སྲོག་ཆགས་གསོད་བཟུང་སོགས་གདུག་རྩུབ་ཅན་གྱི་སྲིད་ཇུས་རིམ་ཅན་དུ་སྤེལ་ཏེ་བོད་ཀྱི་སྣོད་དང་བཅུད་གཉིས་ཀ་རྩ་གཏོར་བཏང་བའི་དོན་དངོས་ཀྱི་བྱུང་བ་དེ་དག་ལས་བསླབ་བྱ་ལེན་མ་ཐུབ་པར། རྒྱ་ནག་དམར་གཞུང་གི་དབང་འཛིན་པ་ཚོས་མུ་མཐུད་ནོར་འཁྲུལ་བསྐྱར་ཟློས་དང། ཐ་ན་རང་ནོངས་རྒྱལ་ཆེ་སྡིག་པ་མིག་བཙུམ་གྱི་ལས་ངན་མཚམས་འཛིན་མེད་པར་རྩོམ་བཞིན་འདུག། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་སྒྲོག་སྦྱང་གནང་བའི་ནང། རྒྱལ་བའི་ཡང་སྲིད་ཕེབས་ཕྱོགས་ཐད་རྒྱ་གཞུང་གིས་དུས་ད་ལྟ་ནས་གྲ་སྒྲིག་བྱེད་མུས་དང། དེ་འབྲེལ་བརྒྱུད་ལམ་བེད་སྤྱད་དེ་འཛམ་གླིང་ཐོག་གོང་ས་མཆོག་གི་སྐུ་ཡི་ཡང་སྲིད་རྒྱ་ནག་ནས་ངོས་འཛིན་བྱེད་དགོས་པ་སོགས་གུང་ཁྲན་ཏང་གི་ཆབ་སྲིད་ཀྱི་གཞན་དབང་ཞིག་ལས་ཁུངས་ལུང་གང་ཡང་མེད་པའི་སྨྱོ་གཏམ་བསྒྲགས་དང་སྒྲོག་མུས་རེད་བོད་ཀྱི་སྲོལ་རྒྱུན་བླ་མའི་ཡང་སྲིད་ཕེབས་ཕྱོགས་ནི་བླ་མ་རང་ཉིད་གང་དེར་ཡོད་པ་ལས་གཞན་སུ་ཞིག་གིས་བཙན་ཤེད་བྱ་ཡུལ་མེད། ལྷག་པར་དུ་གོང་ས་མཆོག་གི་སྐུའི་ཡང་སྲིད་ཐད་མགོན་པོ་གང་ཉིད་ནས་སྔ་རྗེས་བཀའ་སློབ་གསལ་པོ་ཕེབས་ཡོད་པའི་ནང་དོན་ལ་བོད་ཕྱི་ནང་གཉིས་དང་རྒྱལ་སྤྱི་བཅས་ནས་དེ་ལྟར་བརྩི་འཇོག་ཞུ་ངེས་ཆགས་ཡོད། ཡང་དེ་དང་ཕྱོགས་མཚུངས་ཐེངས་འདིའི་དུས་དྲན་མཛད་སྒོའི་ཐོག་མེག་སི་ཀོ་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་གི་མགྲིན་ཚབ་པས་སྐུའི་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། འབྱུང་འགྱུར་སྐུའི་ཡང་སྲིད་ཀྱི་གནད་དོན་ནི ྋགོང་ས་ཏཱ་ལའི་བླ་མ་མཆོག་དང་བོད་མི་ཁོ་ན་ལས་གཞན་གཞུང་དང་ཚོགས་སྒེར་སུ་ལའང་ཐེ་ཇུས་བྱེད་དབང་མེད་པ་མ་ཟད་གལ་ཏེ་གཞུང་དང་ཚོགས་སྒེར་གཞན་གྱིས་སྐུའི་ཡང་སྲིད་ཐད་ཐེ་ཇུས་བྱས་པ་ཡིན་ཚེ་ཡང་སྲིད་དེ་རྩ་བ་ནས་ངོས་ལེན་ཞུ་རྒྱུ་མིན་ཞེས་གསུངས་གནང་སོང། ཡང་སྐབས་དེར་མཛད་སྒོའི་སྐུ་མགྲོན་གཙོ་བོ་ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་མཱེ་ཀུ་ལཱས་པེག་སཱ་ལགས་ཀྱིས།

ཡང་སྐབས་དེར་ཨ་མི་རི་ཀར་རྟེན་གཞི་བྱས་པའི་རྒྱལ་ཡོངས་དམངས་གཙོ་ཐེབས་རྩའི་གཙོ་འཛིན་སྐུ་ཞབས Damon Wilson ལགས་ཀྱིས་གསུང་བཤད་གནང་བའི་ནང། A day that will forever mark the great sacrifice, inspiring courage.
བོད་མི་ཚོར་མཚོན་ན་དེ་རིང་གི་ཉིན་མོ་ནི་བློས་གཏོང་ཆེན་པོ་བྱས་པའི་དུས་ཚོད་ཞིག་ཀྱང་ཡིན་པ་མ་ཟད་བློ་སྟོབས་སྐྱེ་གཞིར་གྱུར་བའི་དུས་ཚོད་ཞིག་ཀྱང་ཡིན་ཞེས་དང། ཐེངས་འདིར་རྡ་རམ་ས་ལར་ཡོང་སྟེ་བོད་མིར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་བྱ་རྒྱུ་བྱུང་བ་ཧ་ཅང་གི་སྤོབས་པ་དང་ང་རང་གི་གཟི་བརྗིད་ཡིན། བོད་མི་ཡི་འཚེ་མེད་ཞི་བའི་འཐབ་རྩོད་དང་དམངས་གཙོའི་ལམ་སྲོལ་དེ་ཉིད་ནི་གོ་ལ་ཁྱོན་ཡོངས་ནས་དོ་སྣང་དང་མིག་དཔེ་བྱེད་ཡུལ་ཞིག་ཏུར་གྱུར་ཡོད་ཅེས་གསུངས་གནང་སོང། གཞན་ཡང་གཞུང་འབྲེལ་མཛད་སྒོ་གྲུབ་པའི་རྗེས་བཞུགས་སྒར་ཁུལ་གྱི་བོད་ཀྱི་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་གོ་སྒྲིག་འོག་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནས་བཞུགས་སྒར་ཉེ་འདབས་སུ་ཆགས་པའི་ཀ་ཅཱ་རི་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་ཞིང་སྐབས་དེར་ལས་འགུལ་བ་བློ་བཟང་དོན་གྲུབ་ལགས་ཀྱིས། ཉིན་འདི་ནི་གཞིས་བྱེས་བོད་མི་ཡོངས་ཀྱི་ཆིག་སྒྲིལ་ནུས་པ་གོང་མཐོར་གཏང་རྒྱུ་ཡི་དུས་ཚོད་ཞིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ནང་གི་བོད་མི་ཚོ་ལ་ཡང་རྩ་བ་ཉིད་ནས་སེམས་ཤུགས་མ་ཆག་པ་བྱེད་ཤུགས་གྲུབ་འབྲས་ལྡན་བས་ན་ང་ཚོ་ཉི་མ་གཅིག་ལ་ཡར་སྐྱིད་པའི་ཉི་མ་ཤར་གི་ཡོད་པ་དེ་གོང་ས་མཆོག་གིས་དུས་རྒྱུན་དུ་གསུང་གི་ཡོད་རེད་ལ་ང་ཚོའི་འདི་བཙན་བྱོལ་ནང་ལ་ཡིན་ངེས་རྣམ་པ་ཚོས་ད་ག་རང་དེ་གི་ཐོག་ལ་ཡང་སེམས་ཤུགས་རྒྱག་གི་ཡོད་རེད། ང་ཚོ་འདི་ལ་ཡང་སྲིད་ཇུས་འདྲ་མི་འདྲ་བའི་བཤད་སྟངས་ག་རེ་ཡིན་ན་ཡང་ང་ཚོ་བ་སབ་གཅིག་ལ་ཚང་མ་ལ་བོད་མི་ཚང་མ་བདེན་མཐའ་གསལ་ཡག་དང་བོད་མི་ཚང་མ་སྐྱིད་པོ་ཡོང་ཡག་ཆུ་དང་རུ་བཞི་གངས་དཀར་ཉམས་སོང་ཇེ་མཐོ་ཡག་ལེ་འདུག་བྱས་ན་ང་ཚོ་གི་གངས་དཀར་ལྷོག་ལྷོག་གི་རྡོ་རྩ་གཅིག་རུ་བྱས་ནས་བསྡད་ཡོད་རེད་རྣམ་པ་ཚོ་དེ་ན་ཡང་སེམས་ཤུགས་མ་ཆག་པར་གནང་རོགས་གནང། ཡང་ལས་འགུལ་བ་བཟང་མོ་ལགས་ཀྱིས་ཇི་སྲིད་བོད་མིས་རང་དབང་མ་ཐོབ་བར་དེ་སྲིད་དུ་ང་ཚོས་ལས་འགུལ་སྤེལ་གྱི་ཡིན་ཞེས་རྒྱ་ནག་གཞུང་ལ་བརྡ་ལན་འདི་ལྟར་སྤྲད་གནང་སོང། རྒྱ་ནག་གཞུང་ལ་བརྡ་ལན་བོད་ལ་ཡོད་བོད་མི་ཚོ་ལ་ཁ་རི་མོ་ཁ་རུ་བྱིན་ནས་བརྩམས་པའི་བཏང་ཐུང་མ་རེད། ང་འདྲ་བོ་བྱས་ན་བོད་ལ་བོད་མི་ཚོ་སྐྱབས་བཅོལ་ཡོང་དུས་སྔ་ཕྱི་ངང་སྒུག་ལོག་ལ་དེ་བ་སླེབས་བྱ་ཁྱོ་གི་ད་ལྟ་ཡིན་ནའི་ང་ཚོ་རྒྱ་མི་ལ་ཁ་བརྡ་བཙལ་གི་མེད་ང་ཚོ་ལ་བདེན་པ་དེ་རང་དབང་གི་དགོས་འདུག་རྒྱལ་བ་རིན་པོ་ཆེས་གསུངས་པ་ནང་བཞིན་དབུ་མའི་ལམ་དེ་དང་རང་བཙན་ཡིན་ནའི་བཙོད་གུས་ནས་ཚང་མ་ལ་བདེ་བ་དགོས་ངེས་རྐྱང་གསུངས་ཙང་བདེན་པའི་འཐབ་རྩོད་བྱེད་ཀྱི་ཡོད་མ་གཏོགས་རང་བཙན་གཙང་མ་དབུ་མའི་ལམ་དེ་ང་ཚོ་འཐེན་འཁྱེར་འགྲོ་ཡས་དེ་ལ་ང་དགའ་གི་མི་འདུག།
གཞན་ཡང་ཉིན་འདིར་བཞུགས་སྒར་རྡ་རམ་ས་ལ་ཙམ་མིན་པར་བོད་མི་གནས་ཡུལ་འཛམ་གླིང་ས་ཕྱོགས་གང་སར

ཡུ་རོབ་ཁུལ་ནས་བོད་རིགས་མང་པོ་ཆེད་ཕེབས་གནང་སྟེ་ལས་འགུལ་གྲ་སྒྲིག་གནང་བཞིན་པའི་སྐོར་ས་གནས་ནས་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། གསུམ་བཅུའི་དུས་ཆེན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་བོད་དང་ཡུ་རོབ་མཉམ་དུ་ཅེས་ཡུ་རོབ་ཁུལ་གྱི་བོད་རིགས་ཚོགས་པ་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཐུན་མོང་མཉམ་འབྲེལ་གྱི་ལས་འགུལ་ཨི་ཊ་ལི་རྒྱལ་ས་རོམ་གྱི་ནང་སྤེལ་གཏན་འཁེལ་བ་ལྟར་ཡུ་རོབ་ཁུལ་གྱི་བོད་རིགས་འཚོ་སྡོད་གནང་ཡུལ་ཨོས་ཏ་ར་སྦེལ་ཇམ་ཇར་མ་ནི་ཧྥ་རན་སི་ཌེན་མག་ནོར་ཝེ་པོ་ལན་ཨིང་ལན་ཅེ་ཀི། སི་པན། ཧོ་ལན། སུད་སི་སོགས་ནས་སྤྱི་ཟླ་གསུམ་པའི་ཚེས་བཅུའི་ཞོགས་པ་ཁ་ཤས་གནམ་གྲུ་དང་ཁ་ཤས་མེ་འཁོར་ཁ་ཤས་སྤྱི་སྤྱོད་རླངས་འཁོར་བརྒྱུད་སྔ་རྟིང་བྱས་ཏེ་ཨི་ཊ་ལི་རྒྱལ་ས་རོམ་གྱི་ནང་ཕེབས་འབྱོར་གནང་གི་འདུག་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀྱང་ཨི་ཊ་ལིའི་རྒྱལ་ས་རོམ་ནང་འབྱོར་ཏེ་ཡོ་རོབ་ཁུལ་ནས་བོད་རིགས་མང་ཤོས་འཚོ་སྡོད་གནང་ཡུལ་སུད་སི་ནས་ཕེབས་པའི་སུད་སི་དང་ལིག་ཏེན་ཤི་ཊེན་བོད་རིགས་ཚོགས་པའི་ཚོགས་གཞོན་བསྟན་འཛིན་དབང་འདུས་ལགས་སུ་ཐེངས་འདིའི་ལས་འགུལ་དང་འབྲེལ་བའི་གནད་དོན་གྱི་སྐོར་ལ་བཀའ་འདྲི་ཞུ་གི་ཡིན། བོད་དང་ཡུ་རོབ་མཉམ་དུ་ལས་འགུལ་དེ་སུད་སི་ནས་ཆེད་མངགས་ཆིབས་བསྒྱུར་གནང་འདུག་ཨང། ཡང་འདི་འདྲ་ཅིག་ད་སུད་སི་དེ་ག་རེད་ཟེར་ན་ཡུ་རོབ་ནང་ནས་བོད་རིགས་མང་ཤོས་འཚོ་སྡོད་གནང་ཡས་ཀྱི་ས་ཆ་ཅིག་རེད་བ། ང་དེ་ནས་ཕེབས་པ་ཡིན་ཙང་དེ་རིང་གི་ལས་འགུལ་དེ་ང་རང་ཚོ་དེར་ཆིབས་བསྒྱུར་གནང་དགོས་དམིགས་ཡུལ་དང། ལས་འགུལ་དེ་ག་འདྲའི་ག་འདྲ་ཞིག་རེད་པའི་ངོ་སྤྲོད་ཕྲན་བུ་གནང་རོགས་ཞུ་གི་ཡིན།

དེ་ལ་མཉམ་ཞུགས་གནང་མཁན Europe Stand With Tibet ལས་འདི་ནང་ལ། ད་ལྟ་ང་རང་ཚོ་གིས་ད་གྲངས་ཐོ་ཡོད་པ་གཞིར་བཟུང་རྩིས་རྒྱག་པ་ཡིན་ན་ད་ལྟ་ང་ཚོ་བརྒྱ་དང་དྲུག་ཅུ་སྲུང་བརྩི་གི་བྱེད་ཀྱི་ཡོད་རེད། ཡིན་ནས་གྲངས་ཐོ་མེད་པ་ནང་ལ་ལ་ང་ཚོ་གིས་དེ་འདྲའི་མང་པོ་ཡོད་རེད་དེ་འདྲའི་ཙང་བྱས་དུས་ད་ལྟ། ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་ཚང་མས་གིས་ད་ལྟ་རེ་བ་ག་རེ་ཞུ་གི་ཡོད་ཞུས་པ་ཡིན་ན་སུད་སི་ནས་ཧ་ལམ་སུ་ཡོད་དུས་ག་ལ། ཉིས་བརྒྱ་ལྷག་བཅུ་ཉིས་བརྒྱ་ལྔ་བཅུ་ལྷག་ཙམ་དེ་འདྲའི་ང་ཚོ་གིས་མི་འབོར་ཞིག་འདས་ཅིག། རེ་བ་རྒྱག་གི་ཡོད་རེད། དེ་ལས་ལྷག་ཡོང་སྲིད་ཀྱི་རེད་བ་དེ་འདི་ག་ལ། ཡིན་ནས་དེ་ཁོ་རང་གིས་ག་རེ་སྟོན་གི་ཡོད་ཟེར་ན་ང་ཚོས་ད་ལྟ་དེ། གཞི་རྒྱ་ཆེ་བའི་ལས་འགུལ་འདིས་ང་ཚོས་གི་གལ་ཆེན་པོ་ཞིག་བརྩི་གི་ཡོད་པ་ད་ག་རང་གཅིག་གི་ང་ཚོས་སྟོན་ཐུབ་གི་ཡོད་རེད་སྟོན་གི་ཡོད་རེད། རྒྱུ་མཚན་ཅི་འཕེལ་རྒྱལ་དྭངས་ཤིང་སུད་སི་ནང་བཞུགས་གནས་ཁོ་ན་ཚོ་གི་ཡང་འཕེལ་རྒྱལ་ལ་ང་ཚོ་གི་ད་གསུམ་བཅུའི་དུས་དྲན་ཅིག་ང་ཚོ་གི་སྲུང་བརྩི་ཞུ་གི་ཡོད་རེད། ད་འདི་ང་རང་ཚོ་གི་ད་ལོ་གཅིག་གི་ནང་ལ་ཞུས་ནའི་ཞུས་ནའི་ད་ལྟ་ང་ཚོ་གི་ད་ཡོད་ནས་གི་ད་རྩ་དོན་གི་ཆེད་དུ་ལ་མི་གི་དྲན་སྐུལ་ཞུས་ནའི་རེད་མ་འོངས་པ་གི་ད་ང་ཚོ་གི་སླེབས་བསྡད་སླེབས་བསྡད་མཁན་གི་སོན་རྩ་ཚོ་ལ་ཡང་ད་ང་ཚོ་གི་གཉུག་སེམས་ཀྱི་མུ་མཐུད་ནས་ང་ཚོ་གི་བོད་དོན་འདི་བརྗེད་ཡག་མ་རེད་ཟེར་ཡག་སྦྱོར་བ་ང་ཚོ་གི་ཉི་མ་དེའི་སྐབས་སུ་ལ་ང་ཚོ་གི་ད་རྒྱ་མི་གིས་བོད་ཨ་ནི་བཙན་བཟུང་བྱས་རྗེས་ད་ང་ཚོ་དེ་རྒྱ་གར་ལ་རྒྱ་གར་ཡིན་ནའི་འདྲ་ད་ང་ཚོ་གི་ཕྱི་གི་ཡུལ་གྲུ་ཁག་ལ་གྱར་དགོས་ཀྱི་གནད་དོན་ཉིན་མོ་དེ་ནས་རེད་ཟེར་ཏེ་ང་ཚོ་གི་ད་ཤུགས་ཆེན་པོ་ཞིག་དང་ད་ང་རང་ཚོ་ངོས་ནས་ལས་འགུལ་འདི་ཨ་ནི་ད་ལོ་གཅིག་གི་ནང་ལོགས་ཆེ་ཤོས་ཤིག་ལ་ང་ཚོས་ངོས་འཛིན་ཞུ་གི་ཡོད་རེད།
ཡུ་རོབ་བོད་དང་མཉམ་དུ་ཞེས་པའི་འབོད་སྒྲ་དེའི་དགོས་དོན་གང་ཡིན་གྱི་ཐད་ལས་འགུལ་དེར་རམ་འདེགས་གནང་མཁན་སུད་སི་དང་ལིག་ཏེན་ཤི་ཊན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་སུ་བཀའ་འདྲི་ཞུས་པ་བཞིན་དེ་ལྟར་བཀའ་ལན་གནང་བྱུང། མཉམ་རུབ་ཐོག་ནས་ཨ་ནི་ད་ཨི་རྒྱལ་ས་རོམ་ལ་ཨི་ཏི་ལི་རྒྱལ་ས་རོམ་ལ་ཡེ་ནས་ད་ཁྱད་ས་ཆེད་མཁས་པ་རེད། འདིའི་གི་ས་གནས་གྲོས་ཚོགས་ནང་ལོགས་ལ་ས་བོན་གསལ་བསྒྲགས་དེ་གནང་ཐུབ་པ་དང་འདིའི་ས་གནས་འདིའི་གི་གྲོས་ཚོགས་བརྒྱུད་ནས་ཨ་ནི་ད་ལྟ་ཡུ་རོབ་ཀྱི་གྲོས་ཚོགས་ཡོངས་ཨ་ནི། རབ་བྱུང་ན་ཡང་འཛམ་གླིང་ནང་ཡོངས་ཀྱི་གྲོས་ཚོགས་དང་ཚོགས་མི་ཡོངས་ལ་ང་ཚོ་བོད་དོན་གྱི་གནས་སྟངས་དེ་རྒྱ་ཆེ་བ་དང་ད་ཤུགས་ཆེ་ཞུ་ཐུབ་ཡག་གི་འབད་བརྩོན་ཅིག་རེད། འདི་ཆུ་ཚོད་ས་གནས་འདི་ལོ་གཉིས་གཉིས་ལ་གནང་ཐུབ་པ་དང་གནང་གི་ཡོད་པ་དེ་དཔེ་གལ་ཆེན་པོ་ཚོར་གི་འདུག་མི་མང་ཡིན་ནས། ལས་འགུལ་དངོས་གཞི་ཡོ་རོབ་ཀྱི་ཆུ་ཚོད་དང་པོ་དང་ཕྱེད་ཀའི་ཐོག་མི་མང་ཚང་མ་ཨེ་ཏེ་ལི་རྒྱལ་ས་རོམ་གྱི་པཱ་ལ་སི་པི་ཚ་ཞེས་པའི་ས་གནས་སུ་མཉམ་འཛོམས་ཀྱིས་རྔམ་སྟོན་ཁྲོམ་སྐོར་གྱི་ལམ་ནས་ལས་འགུལ་དབུ་འཛུགས་ཀྱིས་བོད་དོན་རྒྱབ་སྐྱོར་བ་གནད་ཡོད་མི་སྣ་དང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་སོགས་ནས་གསུང་བཤད་གནང་སྟེ་ལས་འགུལ་རྒྱས་པ་དགོང་དྲོ་གནང་གི་འདུག་དེའི་སྐོར་གྱི་གནས་ཚུལ་ཞིབ་ཕྲ་དགོང་དྲོ་སྙན་སྒྲོན་ཞུ་གི་ཡིན། དེ་བཞིན་ལས་འགུལ་དེར་རྒྱབ་སྐྱོར་གྱི་ཆེད་ཡོ་རོབ་ཁུལ་གྱི་གཞུང་ལས་ཁང་ཁག་ཅིག་གི་མདུན་བོད་ཀྱི་རྒྱལ་དར་བཙུགས་ཏེ་བོད་དོན་ལ་གདུང་སེམས་མཉམ་སྐྱེད་གནང་བཞིན་འདུག་དཔེར་ན་འཇར་མ་ནིའི་ས་གནས་གཞུང་བཞི་བརྒྱ་ལྔ་བཅུའི་མདུན་བོད་ཀྱི་རྒྱལ་དར་བཙུགས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་ཨེ་ཏེ་ལིའི་རྒྱལ་ས་རོམ་ནས་ཞུ་གི་ཡོད། ཡང་བལ་ཡུལ་ནང་གི་བོད་མི་རྣམས་ལ་བོད་མིའི་རང་དབང་གི་གྱེན་ལངས། གསུམ་བཅུའི་དུས་དྲན་ཉིན་མོ་སྲུང་བརྩི་ཞུ་རུ་མ་བཅུག་པར་ཚོང་ཁང་དང་ཟ་ཁང་མང་པོ་སྒོ་བརྒྱབ་བཅུག་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། རྩོམ་གཞི་འདི་དང་བག་ཆགས་ཤོག་ཁྱོད་བློ་ལ་མ་ཐོན་རྒྱུ་ག་མུ་འདྲ་ཞིག། དེ་རིང་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་ཀྱི་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་བ་དང་བསྟུན་བལ་ཡུལ་གཞུང་གིས་བོད་མི་ཚོར་གསུམ་བཅུའི་དུས་དྲན་སྲུང་བརྩི་བྱེད་བཅུག་མེད་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཉེ་འཁོར་དང་བལ་ཡུལ་ནང་གི་བོད་ཀྱི་དགོན་པ་ཁག་གཙོས། བོད་པ་འདུས་སྡོད་ཀྱི་ས་ཁུལ་གང་སར་ཉེན་རྟོག་པའི་ལྟ་སྲུང་འོག་བཅུག་ཡོད་པ་དང་བལ་ཡུལ་ནང་གི་བོད་པའི་ཚོང་ཁང་དང་ཟ་ཁང་བརྒྱ་ཆ་བརྒྱད་ཅུ་ལྷག་སྒོ་བརྒྱབ་ཡོད་པ་བལ་ཡུལ་ནང་གནས་སྡོད་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། མི་ཡི་སྐོར་ལམ་ནང་དང་ད་བོད་པའི་གི་དགོན་པ་ཁག་དང་བོད་པའི་གི་གཅིག་ཟ་ཁང་མགྲོན་ཁང་ཆེན་པོ་འདི་ཚོ་དང་འདི་ཚང་མ་ན་དམག་མི་བཀྲམ་ནས་བཞག་བཞིན་འདུག། དེ་བཞིན་བལ་ཡུལ་དོན་གཅོད་ཁང་གིས་དེ་རིང་གསུམ་བཅུའི་དུས་དྲན་དང་འབྲེལ་བའི་གསལ་བསྒྲགས་ཤིག་སྤེལ་བའི་ནང། ལོ་ལྟར་བལ་ཡུལ་གཞུང་ངོས་ནས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་ལ་གཞུང་འབྲེལ་མཛད་སྒོ་སྲུང་བརྩི་བྱེད་རྒྱུར་ཆོག་མཆན་སྤྲོད་སྲོལ་མེད་པ་ལྟར་རང་རེའི་བོད་མི་ཡོངས་ནས་གནས་ཡུལ་གཞུང་གི་ཁྲིམས་སྒྲིག་ལ་བརྩི་སྲུང་གིས་དེ་ལས་འགལ་བའི་ལས་འགུལ་རིགས་སྤེལ་གནང་མི་ཡོང་བ་དང་བོད་མི་ཚོས་ཡུལ་ཁྲིམས་ལ་བརྩི་སྲུང་གིས་མཆོད་འབུལ་སྨོན་ལམ་འདོན་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཅེས་བཀོད་འདུག་དེ་རིང་སྟེ་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་འཛམ་གླིང་ས་ཕྱོགས་གང་སར་བོད་མི་ཚོས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་བོད་མིའི་ཞི་བའི་སྒེར་ལངས་བྱུང་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་དེ་རྣམ་པ་འདྲ་མིན་ངང་སྲུང་བརྩི་བྱེད་བཞིན་ཡོད་ན་ཡང། བལ་ཡུལ་གཞུང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གི་གནོན་ཤུགས་འོག་ཆབ་སྲིད་ཀྱི་ལས་འགུལ་རིགས་སྤེལ་བར་དམ་དྲག་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ནས་བཟུང་བོད་མི་ཚོའི་ཆབ་སྲིད་ལས་འགུལ་ལ་དྲག་གནོན་བྱེད་འགོ་ཚུགས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝུའེ་ཧྥང་ཧི་བལ་ཡུལ་ནང་ལྟ་སྐོར་སྐབས་བལ་ཡུལ་གཞུང་གིས་བལ་ཡུལ་གྱི་ས་ཐོག་ནས་རྒྱ་ནག་ལ་གནོད་པའི་ལས་འགུལ་རིགས་གཅིག་ཀྱང་སྤེལ་བཅུག་རྒྱུ་མིན་པའི་ཁས་ལེན་བྱས་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

དེ་རིང་གི་ཉི་མ་འདིའི་གི་ལས་འགུལ་འདི་ལས་གལ་ཆེ་བ་རྩ་བ་ཉིད་ནས་ཡོག་མ་རེད་བཤད་ཞུ་བས་ཡིན་ད་བོད་འདི་རྒྱ་མིའི་གི་ཨེ་ནེ་རྦད་ཁོ་རང་བཙན་འཕྲོག་བྱས་ནས་ད་ལོ་ངོ་དྲུག་ཅུ་རེ་བཞི་ཧྲིལ་པོ་འཁོར་ཚར་བ་རེད་ཨ་ད་ང་ཚོ་ང་ཚོའི་གནས་སྟངས་དེ་བཟང་ཕྱོགས་རྣམ་པ་ད་ལྟ་ཡང་བསྒྱུར་ཐུབ་ཡོག་མ་རེད་དེ་མུར་ལྷག་བསྡད་ཡོག་རེད་ཨ་ང་རང་ཚོའི་གི་འདི་ཕྱི་གཉིས་ཀྱི་སྐྱབས་གནས་ང་ཚོའི་རྩ་བའི་བླ་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གནས་བབས་དང་ད་དེ་གས་དེ་ལ་བལྟས་ཡོང་དུས་མི་མང་གི་ད་འགན་འཁུར་ཡས་གི་དུས་ལ་བབས་འདུག།

ཨན་ཡ་འབུལ་ཡས་རྒྱ་གར་གྱི་སྲིད་བློན་མཚན་ཐོག་ལ་འབུལ་ཡས་དང། ཨན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་མཚན་ཐོག་ལ་འབུལ་ཡས་བྱས་མཐའ། ཞུ་ཡིག་ནང་དོན་དེ་ད་ང་ཚོ་ད་ག་ར་རེད་བོད་ལ་ཡ་ཨན་ནི་རིག་གཞུང་རྩ་མེད་བཏགས་གི་བཏང་གི་ཡོད་པ་དང་ཨན་ནི། ལོ་གཞོན་པ་ཚོ་ལ་ཡ་ད་བོད་ཀྱི་ཨན་ནི་སྐད་ཡིག་སློབ་སྦྱོང་བྱེད་ཆོག་གི་མེད་པ་དང་ཨན་ནི། བུད་མེད་ལ་སྐྱེ་སྒོ་བཀག་ཡས་ཨན་ནི་ཆབ་སྲིད་བཙོན་པ་དེ་གས་དེ་ཨན་ནི་སྔར་ལྷག་གི་ཨན་ནི་ཇེ་ཞན་ཇེ་སྡུག་གི་ཨན་ནི་དུས་བཀག་གི་བཙོན་འཇུག་དང་གདུག་རྩུབ་ཚད་ལས་བརྒལ་གྱི་བཏང་གི་ཡོད་པའི་ཆ་ནས་ད་འཛམ་བུ་གླིང་བོད་པའི་ཐོག་ལ་ཡང་རྒྱབ་སྐྱོར་བྱེད་རན་འདུག་བྱས་ནས་ཡང་ད་ང་ཚོ་ཞུ་སྙན་གཙོ་བོ་ད་ག་ཡིན།
གོང་ཞུས་ལྷན་ཚོགས་ཁག་གི་ཚོགས་མི་གཙོས་པའི་བོད་མི་སུམ་བརྒྱ་བརྒལ་བ་ཞིག་ནས་མེ་སོར་གྲོང་ཁྱེར་གྱི་རྒྱལ་ཁང་མདུན་ནས་དབུ་འཛུགས་གནང་སྟེ། རྫོང་དཔོན་ལས་ཁུངས་མདུན་བར་ཡར་ཞི་བའི་རྔམ་སྟོན་ཁྲོམ་སྐོར་གནང་ཡོད་པ་རེད་ལ། སྐབས་དེ་དུས་བོད་མི་ཚོའི་ཕྱག་ཏུ་བོད་ཀྱི་རྒྱལ་དར་གྱིས་གཙོས་པའི་བོད་དོན་དང་འབྲེལ་བའི་བརྗོད་ཚིག་འདྲ་མིན་འཁོད་པའི་འཕྲེད་དར་རྣམས་ཁྱེར་སྐད་འབོད་གནང་བཞིན་པའི་ངང་ལ་ཡ་ཁྲོམ་སྐོར་གནང་ཡོད་རེད་ལགས། བོད་མི་ཚོས་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་དེའི་ནང་ལོགས་ལ་ཡ་མཉམ་ཞུགས་གནང་དགོས་པའི་རྒྱུ་མཚན་སྐོར་ལ་ཡ་བཀའ་འདྲི་ཞུ་ཡས་ཡིན། བུ་མོ་ལགས་ག་ནས་ཕེབས་པའི། ང་བེ་ལི་ཀུ་པེ་གཞིས་ཆགས་ཀེམ་བཞི་པ། པད་མ་བཀོད་ནས་ཡིན། མཚན་ག་རེད། ངའི་མིང་ལ་ཆོས་ཉིད་ཀུན་བཟང། ད་རིང་ལས་འགུལ་འདིའི་ནང་ལོགས་ལ་ཡ་མཉམ་ཞུགས་གནང་དགོས་པའི་རྒྱུ་མཚན་དང་གནད་འགག་སྒྲོག་གཞི་ག་རེ་གཟིགས་སོ།
ད་ལན་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་འདི་ལ་ཨ་ནི་མཉམ་ཞུགས་བྱེད་དགོས་དོན་གཙོ་བོ་དེ་གང་ཡིན་ལབ་ན། ཨ་ནི་བོད་ནང་ལ་ཨ་ནི་རང་དབང་མེད་པའི་སྒང་ལ། ཨ་ནི་ད་ལན་ཏོག་དབྱིབས་ནད་ཡམས་འདིའི་སྐབས་ལ་ཨ་ནི་བོད་ནང་ལོགས་ལ་ཨ་ནི། དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་བསྡད་ཡོད་རེད་བོད་མི་ཚང་མ་ལ། འདི་ཡིན་དུས་ཨ་ནི་ང་ཚོ་བོད་དང་རྒྱ་བར་ལ་ཞི་བའི་གྲོས་མོལ་གང་མགྱོགས་ཡོང་ཐབས་ཆེད་དུ་ང་ད་ལན་འཛུལ་ཞུགས་གནང་བ་ཡིན། བུ་མོ་ཁྱེད་རང། བཀྲ་ཤིས་བདེ་ལེགས་ང་འདི་ཡིན་ལྕགས་སྒུར་ཡིན་ཚེ་སྒྲོལ་དཀར་ཡིན། ཨ་ནི་ད་རིང་ང་དེ་ལ་ཡ་སླེབས་དགོས་ཡ་དེ། ཨ་ནི་གསུམ་བཅུ་དུས་དྲན་དྲུག་ཅུ་རེ་བཞི་པ་ལ་ཡ། དེ་ལ་ཡ་བཅར་ཡ་དེ་དེ་ཡིན་ཨ་ནི་ང་ཚོ་བོད་ལ་ཡ་རང་དབང་མེད་པ་བྱས། རྒྱ་མི་གི་ཧམ་ཟོས་བྱས་བྱས་ང་ཚོ་བོད་ལ་ཡ་རང་དབང་ཡོད་མ་རེད་པ།

ང་རང་བསམ་ཚུལ་ད་ག་རང་ཡིན་ཚང་མ་ལ་བོད་མི་ཚང་མ་རྒྱ་གར་ན་ཡོད་མཁན་ཚང་མ་ལ་དེ་འདྲ་ལ་ཨ་ནི་གང་མང་མང་མཉམ་ཞུགས་གནང་རོགས་ཞེས་ཞུ་ཡ་ཡིན། དེ་མཚུངས་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་གཞིས་རྒོང་དེའི་ནང་གི་བོད་མི་རྣམས་དགའ་ལྡན་བླ་སྤྱིའི་འདུ་ཁང་མདུན་ཐང་དུ་འདུ་འཛོམས་ཐོག་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་རང་སྲོག་བློས་བཏང་གནང་མཁན་བོད་མི་རྣམས་ཀྱི་མཛད་རྗེས་ལ་ཡི་རངས་བསྔགས་བརྗོད་ཀྱི་བསྔོ་སྨོན་གསོག་སྒྲུབ་གནང་བ་དང་འབྲེལ་མར་མེའི་ཁྲོམ་སྐོར་གནང་བ་དང་གཞན་ཡང་རྒྱ་གར་ལྷོ་ཕྱོགས་སྦེང་ལོར་དང། མེང་ལོར་བཅས་ཀྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་དང། དེ་བཞིན་ཨུ་ཊི་ས་གནས་བོད་མི་སུད་ཚོང་བཅས་ཀྱི་གོ་སྒྲིག་འོག། ས་གནས་སོ་སོའི་ནང་དུ་བོད་མི་རྣམས་ནས་ཞི་བའི་རྔམ་སྟོན་ཁྲོམ་སྐོར་སོགས་གནང་བའི་སྒོ་ནས། བོད་མིའི་རང་དབང་གྱེན་ལངས་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པ་མ་ཟད། ད་དུང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་སོ་སོའི་ནང་དུ། བོད་མི་སེར་སྐྱ་མི་མང་རྣམས་ལྷན་འཛོམས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་བཀའ་སྤྱི་གཉིས་ཀྱིས་དུས་དྲན་ཐོག་བསྩལ་བའི། ཡོངས་ཁྱབ་གསུང་འཕྲིན་སྒྲོག་སྦྱང་གནང་སྟེ་མཛད་སྒོ་ཚོགས་པའི་སྒོ་ནས། བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པ་རེད།

ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། བོད་མི་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་ལ་དྭགས་བསོད་ནམས་གླིང་གཞིས་ཆགས་སུ་ལ་དྭགས་ལྷོ་བྱང་གཞིས་སྤྱི་ལས་ཁུངས་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཟུང་འབྲེལ་དུ། ས་གནས་སུ་ཐོག་མར་གནད་ཡོད་མི་སྣ་ཁག་ཚང་འཛོམས་ཀྱིས་དཔའ་བོའི་དྲན་རྟེན་རྣམ་རྒྱལ་མཆོད་རྟེན་མདུན་ཐང་དུ་མཆོད་འབུལ་སྨོན་ལམ་གནང་སོང། དེ་རྗེས་གཞིས་ཆགས་ཀྱི་མི་མང་དང་བོད་ཁྱིམ་སློབ་ཕྲུག་བཅས་ལོ་ལྟར་བཞིན་གླེ་སྨན་རྩིས་ཁང་ནས་འགོ་འཛུགས་ཀྱིས་གླེ་སྤོ་ལོ་ཐང་བར་དུ་ཞི་བའི་གོམ་བགྲོད་གནང་སོང། གསུམ་བཅུ་དུས་དྲན་གྱི་མཛད་སྒོའི་སྐུ་མགྲོན་གཙོ་བོར་ལ་དྭགས་ནང་པ་ཚོགས་འདུ་ཡི་དབུ་སྐྱོང་གཞོན་པ་སྐུ་ཞབས་ཚེ་རིང་རྡོ་རྗེ་ལགས་ཀྱིས་ལ་དྭགས་པ་དང་བོད་པ་གཉིས་ཆོས་དང་རིག་གཞུང་ཐོག་འབྲེལ་བ་དམིགས་བསལ་བཟང་པོ་ཡོད་དུས་བོད་ཀྱི་འཐབ་རྩོད་འདི་ཡང་ལ་དྭགས་པའི་འཐབ་རྩོད་ཞིག་ཡིན་པ་དང་དེ་སྔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ས་གནས་སུ་ལ་དྭགས་པ་དང་བོད་པ་ཚང་མ་ཉིན་གཅིག་བོད་ཀྱི་རྒྱལ་ས་ལྷ་སར་མཉམ་འཛོམས་འབྱུང་རྒྱུ་ཡི་སྨོན་ལམ་འདེབས་པ་བཞིན་ཁོང་གིས་ཡང་དེ་བཞིན་རེ་བ་ཡོད་པ་གསུངས་སོང། དེ་ནས་ང་དྭགས་མི་རིགས་བོད་པ་རྣམས

རྩུབ་ཚད་མེད་བཟོ་བཞིན་ཡོད་པ་མ་ཟད་བོད་མི་མང་པོས་རང་སྲོག་བློས་བཏང་བྱས་ཡོད་རེད་དེང་སང་གི་འཛམ་གླིང་ན་མི་གཅིག་གིས་གཞན་ལ་གནོད་སྐྱེལ་བྱེད་མཁན་མཐོང་རྒྱུ་ཡོད་པ་དེ་དཔེ་ཐབས་སྡུག་པོ་ཞིག་རེད་ནམ་ཞིག་བོད་ལ་རང་བཙན་མ་ཐོབ་བར་དུ་རྒྱ་ནག་དཔལ་འབྱོར་ཐོག་ཡར་རྒྱས་ཧ་ལས་པ་ཕྱིན་ན་ཡང་ལྷིང་པོ་མེད་པ་དང་མཐར་སྐྱེལ་ཞིག་ཡོང་གི་མ་རེད་ལ་དྭགས་དགོན་པ་ཡོངས་ཀྱི་ཚོགས་པའི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་དབང་གྲགས་ལགས་ཀྱིས། ངས་ནམ་རྒྱུན་དུ་དྲན་གྱི་ཡོད། བོད་མིའི་གི། ཁྱིའི་རྒྱལ་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་ཐུགས་བསྐྱེད་ཟབ་མོ་འདི་ལ་བརྟེན་ཏེ། དམིགས་བསལ་དུ་བུས་བོད་དུ་བཙུགས་ཀྱིས། ཆིག་སྒྲིལ་ལ་བརྟེན་ནས་ཉི་མ་གཅིག་ང་ཚོ་ཏན་ཏན་ཁོ་རང་བོད་དེ་བུས་དེ་བས་དགྲ་འདི་བརྒྱ་ཆ་བརྒྱ་ནས་བརྒྱ་ད་བར་ཆགས་ཀྱི་རེད། ད་ལྟ་བར་དུ། སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བཟུང་ནས་ལ་དྭགས་དགོན་པ་ཡོངས་ཡིན་འགྲོ། ལ་དྭགས་ནང་པ་ཚོགས་འདུ་དེ་ག་ནང་བཞིན་གྱི་ལ་དྭགས་མི་མང་ཡོངས་ནས།

ཀརྨ་ནོར་འཛིན་དཔལ་མོ་ལགས་ཀྱིས་གསུམ་བཅུ་དུས་དྲན་དེ་དམིགས་བསལ་གྱིས་བོད་མི་ཚང་མས་རང་གི་ལུང་པ་མེད་པར་དྲན་གསོ་དང་གཞོན་སྐྱེས་ཚང་མས་མི་གཞན་ལ་བོད་ཀྱི་རིག་གཞུང་དང་འཐབ་རྩོད་སྐོར་གླེང་དགོས་རྒྱུ་གལ་ཆེན་ཡིན་པའི་སྐོར་གསུངས་དོན། ད་ལྟ་བར་དུ་ང་ཚོས་བོད་ཀྱི་དོན་དག་ལ་ག་ཚོད་ཅིག་གིས་སྲོག་མཆོད་མེ་ཕུལ་བ་ནང་བཞིན་གྱི་འདི་ཚོ་ཚང་མ་དྲན་སྐུལ་བྱས་ད་ཨ་ནི་བོད་མི་རང་ཉིད་སོ་སོའི་གི་ནང་ནས་ར་ཉི་མ་གཅིག་འདི་ཨ་ནི་དཔེ་མི་སྲིད་རྩ་ཆེན་པོ་རེད་ག་རེ་ཟེར་ན་སོ་སོའི་བོད་པ་ཡིན་པའི་ཆ་ནས་ཉི་མ་གཅིག་འདི་ད་ང་ཚོ་གི་དངོས་གནས་ཡུལ་མེད་པའི་ཚོར་བ་སླེབས་ཡ་ད་ར། ཨ་ནི་ཡུལ་འདི་རང་ཚུར་ལ་འཁྱེར་ཡག་གི་ཚོར་བ་དེ་ག་རེ་ཟེར་ན་ད་གཞོན་སྐྱེས་མང་ཆེ་གི་རང་སོ་སོའི་ནུས་པ་ལས་སྤེལ་བའི་གོ་རྟོགས་སྤེལ་ཡ་དགོས་པ་གང་དྲིས་རེད་བོད་པ་གི་ལོ་རྒྱུས་དེ་ཚོ་མི་ལ་བཤད་དཔེ་མི་སྲིད་གལ་ཆེན་པོ་རེད། རྒན་ངག་དབང་ཡེ་ཤེས་ལགས་ཀྱིས་ཁོང་ལ་དྭགས་པ་ཞིག་ཡིན་ན་ཡང་བོད་ཀྱི་འཐབ་རྩོད་དོན་དུ་བོད་མི་དང་གདུང་སེམས་མཉམ་སྐྱེད་ཕྱིར་ཞི་བའི་གོམ་བགྲོད་ལ་ཐུག་པའི་སྐོར་རྒན་ལགས་ཀྱིས། ཨ་ནི་སྔ་མོ་ནས་ཨ་ནི་བོད་རང་བཙན་གཙང་མ་དྲན་པ།

ཡང་ཕུར་བུ་རྡོ་རྗེ་ལགས་ཀྱིས་སུམ་ཅུ་དུས་དྲན་དེ་དམིགས་བསལ་གྱིས་བོད་མི་ཚང་མས་བོད་འདི་སྔོན་མ་ནས་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པ་སོ་སོར་དྲན་སྐུལ་བྱེད་གལ་ཆེན་ཡིན་པའི་སྐོར། དེ་རིང་དམིགས་བསལ་གཅིག་པུ་དེ་གང་ཡིན་ཟེར་ན་ད་ང་ཚོ་མི་ལོ་དྲུག་ཅུ་རེ་བཞི་ད་བོད་ཤོར་ནས་འགྲོ་གི་ཡོད་རེད་ནི། ད་དེའི་ངོས་ནས་ང་རང་ཚོ་དྲན་སྐུལ་དེ་རེད་བོད་སུ་ཡོད་ཚེ་ད་ལྟའི་བོད་རང་བཙན་ཡིན་པའི་གི་ངོས་ནས་ད་ང་རང་ཚོ་རྟག་པ་རེ་བཞིན་དངོས་གནས་བདེན་པ། བདེན་རྐྱང་རེད་དངོས་གནས་བརྒྱ་ཆ་བརྒྱ་ནས་བརྒྱ། འདིའི་གི་ཆེད་དུ་ང་ཚོ་དྲན་སྐུལ་བྱས་བྱས་རྟག་པར་རེ་བཞིན་ལོ་ལྟར་རེ་བཞིན་གམ་ཡང་ཚོ། ལོ་རེ་རེ་ནང་ང་རོ་སུམ་ཅུ་དུས་དྲན་དེ་དངོས་གནས་ང་ཚོ་དྲན་གསོ་བྱས་བྱས། རྟག་པར་མི་དམངས་ཚང་མ་ཡར་ལངས་ནས་ད་དར་ཆ་འཁྱེར་བྱས་སྐད་འབོད་རྒྱག་དགོས་ཀྱི་རེད། ལ་དྭགས་བསོད་ནམས་གླིང་གཞིས་ཆགས་ནས་སུམ་ཅུ་དུས་དྲན་གྱི་མཛད་སྒོ་དེ་ལོ་ལྟར་བཞིན་རྒྱལ་རབས་ཅན་གྱི་ལ་དྭགས་གླེ་སྤོ་ལོ་ཐང་ཐོག་འཛོམས་ཀྱི་ཡོད་པ་ལྟར་འདི་ལོ་ཡང་བོད་མི་གྲངས་གཅིག་སྟོང་ལྷག་ཕེབས་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས།
བོད་མིར་དཀའ་ཉེན་ཆེ་བའི་སྐབས་འདིར་བོད་དོན་སླད་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ནས་བོད་མི་རྣམས་ལ་སེམས་ཤུགས་དང་རེ་བ་གསར་པ་ཞིག་བསྐྲུན་ཡོད་པ། ཁེ་ན་ཌའི་ཨོན་ཏྲེ་རི་ཡོ་མངའ་སྡེའི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་གསུངས་པའི་སྐོར་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིར་དཀའ་ཚེགས་ཆེ་བའི་སྐབས་བོད་དོན་སླད་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ནས་བོད་མིར་སེམས་ཤུགས་དང་རེ་བ་གསར་པ་ཞིག་བསྐྲུན་ཡོད་པ་ཨོན་ཐེ་རི་ཡོ་མངའ་སྡེའི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།
དཔའ་བོ་དོན་གྲུབ་དབང་ཆེན་ལགས་འདྲ་བོ་ད་ལྟ་བོད་ཀྱི་དཀའ་ཉེན་ཆེ་བའི་སྒང་ལ་ང་ཚོ་ཚང་མ་ལ་སེམས་ཤུགས་འཕར་ཡག་དང་རེ་བ་བྱུང་ཡག་ཅིག་རེད། དེ་ཡང་འདི་ཚེས་དགུ་ཉིན་ཨོན་ཐེ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ནང་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་བརྒྱུད་གྲོས་ཚོགས་ནང་དུ་ཆབ་སྲིད་བཙོན་ཟུར་ཁོང་ངོ་སྤྲོད་གནང་བ་དང་ཆབས་ཅིག་ཁོང་གིས་འཇིགས་བྲལ་གློག་བརྙན་བཟོས་པ་བརྒྱུད་རྒྱ་གཞུང་ནས་ཁོང་ལོ་དྲུག་ལྷག་བཙོན་བཅུག་གནང་བ་དང་དེ་བཞིན་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་གློད་བཀྲོལ་ཡོང་སླད། ཚོགས་གཞོན་ཁོང་ནས་ཕྱག་ལས་གནང་བའི་གང་ཟག་དེ་ཨོན་ཐེ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དང་འཐུས་མི་རྣམས་ལ་ངོ་སྤྲོད་གནང་བར

ཀྱི་སོ་སོའི་འཚོ་བ་དངོས་པོའི་ཐོག་ནས་ཤུགས་ཡངས་དང་དེ་འབྲེལ་གྱི་གནས་བབ་དང་ཁྱད་སོང། Ontario མངའ་སྡེའི་གྲོས་ཚོགས་ནང་གི་མཛད་རིམ་གྲུབ་རྗེས་ཚོགས་གཙོ་སྐུ་ཞབས Ted Arnott ལགས་ནས་དོན་གྲུབ་དབང་ཆེན་ལགས་ཟུར་མཇལ་གྱིས་བཙོན་ཟུར་ཁོང་གི་སྙིང་སྟོབས་ལ་ཡི་རངས་བསྔགས་བརྗོད་གནང་བ་དང་ལྷན་དུ་སྐུ་པར་བསྐྱོན་པ་སོགས་ཀྱིས

ཆབ་སྲིད་བཙོན་ཟུར་ཁོང་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་རུ་གསུམ་བཅུའི་དུས་དྲན་ཆེད་མགྲོན་འབོད་གནང་བ་ཞིག་ཡིན་པ་དང་མཛད་རིམ་ལྟར་བྱས་ན་ཁོང་ཡོང་རྒྱུའི་རེས་གཟའ་ཉི་མའི་ནང་གངས་ལྗོངས་ཆོས་ལྡན་གླིང་གི་གཟའ་མཇུག་སློབ་གྲྭའི་སློབ་མ་རྣམས་དང་ལྷན་དུ་མཇལ་འཕྲད་གནང་རྒྱུ་དང་དེ་བཞིན་བུད་མེད་རང་དབང་སྒེར་ལངས་ཀྱི་ཉིན་མོར་གདན་ཞུ་གནང་བ་སོགས་ཀྱི་མཛད་འཆར་ཡོད་པ་ཡིན་འདུག་མཐའ་དོན་ཆབ་སྲིད་བཙོན་ཟུར་ཁོང་བོད་དོན་ཆེད་སྐུ་ལས་དང་ཉེན་ཁར་མ་འཛེམས་པ། བོད་ནང་གི་བོད་མི་ཚོའི་དངོས་ཡོད་གནས་སྟངས་ཁ་ཐོར་བོད་མི་ཙམ་མ་ཡིན་པ་རྒྱལ་སྤྱིའི་ནང་གོ་རྟོགས་མི་ཉུང་བ་ཞིག་སྤེལ་ཐུབ་པར་བོད་པའི་འཐབ་རྩོད་ལ་ཞབས་འདེགས་ཆེན་པོ་བསྐྲུན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང།
ང་རང་བོད་པ་ཅིག་ཡིན་པའི་ཐོག་ནས་ཁོ་རང་འདྲ་བོ་བོད་ཀྱི་འཐབ་རྩོད་ཆེད་དུ་བློས་བཏང་མང་པོ་བཏང་བ་མ་ཚད་སྡུག་པོ་ཡང་མང་པོ་མྱངས་བ་མི་སྣ་ཅིག་ཐུག་དུས་ང་རང་སེམས་སྐྱོ་བ་དང། དགའ་ཚོར་ཡང་ཆེན་པོ་ཞེ་དྲག་བྱུང། ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་བསྲིངས་ཞུ་གི་ཡོད།
ཡང་རྒྱ་གར་བྱང་ཤར་འབྲས་ལྗོངས་སོགས་ནང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་ཞུས་པའི་སྐོར་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་ཡང་གསན་རོགས་གནང། རྒྱ་གར་བྱང་ཤར་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཐུན་མོང་གི་གོ་སྒྲིག་ཐོག་འདི་ཚེས་བཅུའི་ཉིན་བོད་དོན་དྲིལ་བསྒྲགས་དང་བོད་ནང་གི་དངོས་ཡོད་གནས་ཚུལ་སོགས་ས་གནས་ཡུལ་མིར་ཤེས་རྟོགས་ཡོང་ཆེད་དང་བོད་ནང་དུ་ཡོད་པའི་བོད་མིར་གདུང་སེམས་མཉམ་སྐྱེད་མཚོན་ཆེད་རྔམ་སྟོན་ཁྲོམ་སྐོར་དང་ཡིག་ཆ་འགྲེམས་སྤེལ་དེ་བཞིན་སྨོན་ལམ་གསུང་འདོན་སོགས་གནང་ནས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་ཡོད་སྐོར་བྱང་ཤར་ས་གནས་གཞོན་ནུའི་ཚོགས་གཙོ་སྦྱིན་པ་བཀྲ་ཤིས་ལགས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་སོང། སྤྱི་བཏང་གི་ད་དེ་ང་ཚོའི་ལས་འགུལ་དེ་ས་ལུ་ག་ར་རང་ལ་ད་སི་ལི་གུ་རི་ཟེར་དེ་ག་རེ་ཟེར་རྟགས་པར་ཞིག་འདི་ཆ་དྲུག་གི་ཁ་རྒྱུ་མཚན་ཁ་ནས་གཅིག་ནི་ས་གནས་ཁག་ཁག་གི་ད་ཐག་རིང་ཐུང་དེ་ཆ་ན་ད་ལས་སླ་ཤོས་འཛོམས་ས་དེ་འདི་བྱས་ཨ་ན་ང་ཚོས་ད་ལྟ་དེ་བོད་དོན་དྲིལ་བསྒྲགས་རང་གཙོ་བོ་བོད་དོན་དྲིལ་བསྒྲགས་དང་ང་ཚོ་བོད་ནང་ལ་རྒྱ་མི་གི་མནར་གཅོད་ག་ཚོད་གཏོང་མེད་དེ་ད་རྒྱ་གར་ཡུལ་མི་ལས་ཁྲིམས་རྟགས་ཡ་ག་སོ་རེ་ཕ་རྗེ་ཤ་རྒྱ་དུས་ཙམ་པ་ལ་ས་ཆ་དེ་རྒྱ་གར་གི་ཡུལ་མི་མང་ཤོས་རོ་བྱས་འདི་བྱས་ཨ་ན་གཉིས་ནས་ང་ཚོ་འཛོམས་བདེ་བོ་ས་གནས་ཁག་ཆ་ཚང་དེ་འཛོམས་བདེ་བོ། ཡང་ད་རེས་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་དབུ་འཛུགས་མ་གནང་གོང་ལས་འགུལ་བ་རྣམས་ས་ལུ་ག་རའི་སྲད་རྒྱུད་གྲྭ་ཚང་གི་མདུན་ཐང་དུ་འདུ་འཛོམས་ཀྱིས་མཛད་སྒོ་ཚོགས་ཡོད་པ་རེད། སྐབས་དེར་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས་གསུམ་བཅུའི་དུས་དྲན་གྱི་ཉིན་མོ་དེ་བཞིན་བོད་མི་ཚོས་མི་རབས་ནས་མི་རབས་བར་དུ་བརྗེད་མི་རུང་བའི་ཉིན་མོ་གལ་འགངས་ཆེན་པོ་ཞིག་ཆགས་ཀྱི་ཡོད་པ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་སོང། ད་འདི་གཙོ་བོ་འགྲོ་བ་དེ་གནད་འགག་དེ་ད་ཆེ་ཤོས་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་ཨ་ནི་བོད་བསྟན་སྲིད་མི་རིགས་དང་བཅས་པ་ལ་ད་ཉམས་ཉེས་ཤུགས་ཆེ་ཤོས་དེ་བཏང་བའི་གི་དོན་ཡིན་དུས་ད་འདི་ནམ་ཡང་མི་རབས་ནས་མི་རབས་ད་ང་ཚོ་བོད་པ་གི་བཤད་སྟངས་ནང་བཞིན་བསྐལ་པ་ཇི་སྲིད་བར་དུ་རྩ་བ་ཉིད་ནས་བརྗེད་མ་འོས་པ་དང་བརྗེད་མི་རུང་བ་དང་བརྗེད་མི་སྲིད་པ་བཅས་ཆགས་ཡོད་རེད་ལ་ང་ཚོ། བཙན་བྱོལ་སྤྱི་ཚོགས་ནང་ལ་ཆ་བཞག་པ་ཡིན་ན་ད་ཅིག་མི་ཚང་མ་ལུང་པ་འདྲ་མི་འདྲ་རྒྱལ་ཁབ་འདྲ་མི་འདྲ་ག་བ་ག་ས་ལ་ཅིག་གྲམས་བསྡད་དུས་ཨ་ནི་ག་བ་ཡོད་སུ་ཡིན་ཧ་མ་གོ་བའི་གནས་སྟངས་འགྲོ་བའི་ཆ་དེ་བའི་གནས་སྐབས་སུ་ཡིན་པ་ཡིན་ན་གསུམ་བཅུའི་དུས་དྲན་ལབ་ཡག་དེ་ཕལ་ཆེར་ཧ་མི་གོ་མཁན་དང་ཨ་ནི་གོ་རྟོགས་མེད་མཁན་དང་མེད་པ་བཟོས་འགྲོ་བའི་ཆ་ནས་དོན་དག་དུས་ཆེན་དེ་དེ་འདྲའི་ང་ཚོ་ལ་ད་སྡུག་རྩུབ་དྲག་གནོན་གཏོང་བའི་ལོ་རྒྱུས་ཀྱི་གནད་འགག་ཆེན་པོ་ཅིག་ཆགས་ཡོད་རེད་ལ་ཨ་ནི་ཚང་མ་གི་དྲན་གསོ་འོས་པ་དང་ཚང་མ་གི་ཧ་གོ་དགོས་ཡག་གི་གནད་དོན་ཅིག་ཆགས་བསྡད་ཡོད་རེད།
དེ་བཞིན་བྱང་ཤར་ས་གནས་གཞོན་ནུའི་སློབ་སྟོན་པ་ཟླ་བ་རྒྱལ་པོ་ལགས་ཀྱིས་དེང་སང་གི་འཁྲུག་ཆ་དོད་པོ་ཡོད་པའི་དུས་སྐབས་འདིར་བོད་མི་མི་རབས་གཞོན་པ་ཚོས་རང་རྒྱལ་ཁབ་དང་མི་རིགས་ཀྱི་དོན་དུ་ལས་འགུལ་ཐོག་ཤུགས་སྣོན་བརྒྱབ་དགོས་པ་གསུངས་གནང་སོང། ཐེངས་འདིའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ནང་སྒང་ཏོག་ར་ཝང་ལ་ཀ་ལོན་སྦུག་རྡོ་རྗེ་གླིང་སོ་ན་ད་དང་ས་ལུ་ག་ར་བཅས་ནས་བོད་མི་རྒན་གཞོན་ཕོ་མོ་གྲངས་བརྒྱད་བརྒྱ་ལྷག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག་ལས་འགུལ་བའི་ནང་ནས་བུད་མེད་ལོ་ན་བདུན་ཅུ་ཡིན་པ་ཟླ་བ་མཚམས་གཅོད་ལགས་ནས་ཁོ་མོ་ད་རེས་ཀྱི་ལས་འགུལ་ནང་མཉམ་ཞུགས་གནང་དགོས་དོན་སྐོར་གསུངས་ཡག་ལ། ལ། བོད་དོན་སྐོར་ལ་དེ་འདྲའི་གནང་བ་དེ་དཔེ་དགའ་པོ་བྱུང། ད་དུང་ཚོའི་སྐོར་ལ་ང་ཚོ་ད་ནང་རྒན་པ་ཚོ་གི་དེ་འདྲའི་བྱས་ད་ག་ཆུང་ང་ཚོ་ལས་ནི་འགྲེམས་སྤེལ་སྐོར་ལ་ལམ་སྟོན་བྱས་དེ་གལ་ཆེན་པོ་རེད་བཤད་ད་ཐག་སང་དྲ་རྒྱ་བརྒྱུད་ནས་གང་བྱས་ཡོད་དུས་ད་མ་ག་ས་ག་ནས་གནང་དགོས་རེད་ད་རིན་ཐང་ངོ་ནས་དེ་རང་རང་ལ་དེ་ནས་སི་ལི་གུ་རི་ལ་ད་མང་པོ་བར་བཀའ་བློན་སྦུག་ད་རྡོ་རྗེ་གླིང་ད་སྒང་ཏོག་གང་ན་ལས་འདང་ཚང་མ་གཞོན་ནུ་ཚོགས་པ་དུ་དུ་འཛོམས་པ་དཔེ་ཡག་པོ་བྱུང།
ཡང་སྒང་ཏོག་ནས་ཕེབས་པའི་དབྱངས་ཅན་ལྷ་མོ་ལགས་ཀྱི་གསུང་ཡག་ལ། བོད་ལ་སྡུག་པོ་མང་པོ་བཏང་རྒྱ་མིའི་དགྲིན་རྒྱལ་ཆེ་ཆེ་ན་ནི་དཔེ་ཤེས་པ་ཕངས་ཀྱི་འདུག་ང་ཚོའི་བོད་པ་ཚོས་ཨ་དེས་ནི་བོད་རང་བཙན་ཐོབ་དང་ང་ཚོའི་ངོ་རྒོལ་སྐད་ཆ་ཡོང་ངེས་ཡིན་ཨ་ནི་ང་ཚོའི་བོད་རང་རྒྱལ་བསྒྱུར་མི་བསྒྱུར་གུ་རག་པ་དང་ང་ཚོའི་སྨོན་ལམ་ཡོད་སྨོན་ལམ་རྒྱག་གི་ཡོད། ཡང་བོད་པའི་གཞོན་སྐྱེས་བསོད་ནམས་བློ་ལྡན་ལགས་ནས་ང་ཚོ་ལངས་ཕྱོགས་ཇི་འདྲ་ཞིག་བཟུང་རུང་ཚང་མ་ནང་ཁུལ་རྡོག་རྩ་གཅིག་སྒྲིལ་དགོས་རྒྱུ་གལ་ཆེ་ཡིན་པ་གསུང་གི་འདུག། དབུ་མའི་ལམ་རྩོད་ནི་རེད། ཁ་ལོ་བ་རེད། ང་ཚོ་རང་བཙན་རྩོད་ནི་རེད། ང་ཚོ་ཐབས་ལམ་འདི་འགྲོ་ས་འདི་གཅིག་རེད་དེ་འདི་ག་ལ། དོན་འདི་ག་ལ་ང་ཚོ་ཚང་མས་རྒྱལ་ནི་ཁ་ལོ་བ་རེད། ཐུགས་བསམ་ཡག་པོ་བཞེས་བྱས་ནི་ནང་འཁྲུག་མེད་པ་བྱས་ནས་ནི། རྡོག་རྩ་གཅིག་སྒྲིལ་བྱས་བྱས་ནི་ང་ཚོ་བོད་ལ་གང་མགྱོགས་མགྱོགས་བོད་ལ་རྒྱལ་བ་རིན་པོ་ཆེ་ཡ། པོ་ཏཱ་ལ་མདུན་དུ་ང་ཚོ་ང་ཚོ་ཚང་མ་ལོ་ཕ་ག་ལ་རྒྱལ་གླུ་བཏང་བྱས། དེ་འདྲས་བཏང་ཡ་གི་ཨ་ནི་གོ་སྐབས་རག་ཡ་གི་སྨོན་ལམ་ཚང་མ་ལོ་ལ་ཐུགས་རྗེ་ཆེ།

རྒྱལ་སྤྱིའི་བུད་མེད་ཀྱི་དུས་ཆེན་ཉིན་མོར་རྒྱ་ནག་གི་ཉེན་རྟོག་པས་རྒྱ་རིགས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ལི་ཝེན་ཙུ་དང་ཁོ་མོའི་ཁྲིམས་རྩོད་པ་དང་བཟའ་ཟླ་ཝང་ཆང་ཀྲང་ཁོང་གཉིས་ཀྱི་བུ་ཆུང་ཆུང་བཅས་ཀྱི་ཁང་པ་མཐའ་སྐོར་ནས་བསྡད་དེ། ཁོང་ཚོ་ཕྱིར་བསྐྱོད་བཅུག་མི་འདུག་པས་དེ་ནི་རྒྱ་ནག་གཞུང་དང་ལྟ་ཕྱོགས་ཐ་དད་འཛིན་མཁན་ཚོར་རྫིག་རྫིག་བཏང་བ་དང་སུན་གཙེར་བརྡབ་གསིག་བཏང་བ་ཡིན་སྐོར་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་བྱས་འདུག་ཁྲིམས་རྩོད་པ་ཝང་གིས་བརྗོད་གསལ་ལྟར་ན་རྒྱ་ནག་གི་ཉེན་རྟོག་པ་ཚོས་རྒྱལ་སྤྱིའི་བུད་མེད་ཀྱི་ཉིན་མོའི་དུས་ཆེན་ནམ། འདི་ཟླའི་ཚེས་བརྒྱད་ཉིན་ཏེ་གཟའ་ཕུར་བུའི་སྔ་དྲོའི་ཆུ་ཚོད་ལྔ་པ་ཙམ་ནས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་གི་ཤུན་ཡི་རྫོང་ཁོངས་ནང་ཡོད་པའི་ཁོང་ཚོའི་ཁང་པའི་སྒོ་བཀག་འགོག་བྱེད་འགོ་བཙུགས་པ་དང་ཁོང་ཚོས་རྒྱ་ནག་གི་ཉེན་རྟོག་པ་དེ་ཚོར་ཉི་གདུགས་ཁ་ཕྱེ་བ་དང་ལྟ་སྲུང་པར་ཆས་ལ་གློག་བཞུ་སྤར་ནས་ཁོང་ཚོ་བཀག་ཉར་བྱ་རྒྱུ་མཚམས་འཇོག་དགོས་པའི་དགོས་འདུན་བཏོན་སྐོར་བརྗོད་འདུག་ཡང་རྒྱ་ནག་གི་ཉེན་རྟོག་པ་དེ་ཚོས་ཁོང་ཚོའི་ལྟ་སྲུང་པར་ཆས་ལ་ཀོ་ཡོལ་སྦྱར་བའི་རྐྱེན་གྱིས་པར་གསལ་ལ་མ་གསལ་ལ་ཁ་ཤས་བརྒྱབ་ཡོད་སྐོར་བརྗོད་འདུག་དེའི་རྗེས་སུ་ཡང་ཁོང་ཚོར་སུན་གཙེར་མུ་མཐུད་ནས་བཏང་སྟེ་ཉིན་དེའི་སྔ་དྲོའི་ཆུ་ཚོད་བདུན་དང་ཕྱེད་ཀ་ཙམ་ལ་ཡང་བསྐྱར་ཁོང་ཚོའི་ཁང་པའི་སྒོ་བརྡུངས་པར། ཁྲིམས་རྩོད་པ་ཝང་གིས་སྒོ་ཕྱེས་ནས་ཉེན་རྟོག་པ་དེ་ཚོར་སྐད་ཆ་ཤོད་ཐབས་བྱེད་དུས་ཁོང་ཚོས་ཁོང་ཚོ་དེར་ཡོང་དགོས་དོན་ནི་དམིགས་བསལ་གྱི་གནས་སྟངས་ཡོད་སྟབས་ཡོང་བ་ཡིན་ལུགས་དང་ཉིན་དེ་ནི་རྒྱལ་སྤྱིའི་བུད་མེད་ཀྱི་ཉིན་མོའི་དུས་ཆེན་ཡིན་པར་བརྟེན་ནས་ཡིན་ལུགས་བཤད་པ་ལུང་འདྲེན་བྱས་འདུག་དེ་དུས་ཉེན་རྟོག་པ་ཉི་ཤུ་ཙམ་ཁོང་ཚོའི་ཁང་པའི་མདུན་དང་རྒྱབ་ལ་ཡོད་པ་མ་ཟད་སྣུམ་འཁོར་མང་པོ་ཁོང་ཚོའི་ཁང་པའི་མདུན་ལ་བཞག་ཡོད་པ་དང་རྗེས་སུ་ཝང་གིས་སྣུམ་འཁོར་གྱི་འཁོར་ལོའི་ཕུ་བརྟོལ་བ་ཤེས་རྟོགས་བྱུང་སྐོར་བརྗོད་འདུག། ཡང་རྒྱ་ནག་གིས་རྒྱ་དཀར་ནག་གཉིས་བར་རྩོད་རྙོག་ཅན་གྱི་ས་ཁུལ་ཨག་སའི་ཅིན་ཞེས་པ་བརྒྱུད་ནས་ཤར་ཏུར་ཀི་སི་ཐན་གྱི་གྲོང་ཁྱེར་ཧོ་ཏན་ཞེས་པའི་བར་མེ་འཁོར་ལྕགས་ལམ་གསར་འཛུགས་བྱེད་འཆར་འདུག་དེ་རིང་རྒྱ་གར་གྱི་ཧིན་དུ་སི་ཐན་ཏཱིམ་ཞེས་པའི་ཚགས་པར་གྱིས་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གིས་བོད་ཀྱི་གཞིས་ཀ་རྩེ་ནས་མེ་འཁོར་ལྕགས་ལམ་དེ་གསར་བཟོ་བྱེད་འགོ་བཙུགས་ནས་བལ་ཡུལ་གྱི་ས་མཚམས་དང་རྩོད་རྙོག་ཅན་གྱི་ཨག་སའི་ཅིན་བརྒྱུད་རྒྱ་མིས་ཤིན་ཅང་ཞེས་འབོད་པའི་ཤར་ཏུར་ཀི་སི་ཐན་གྱི་གྲོང་ཁྱེར་ཧོ་ཐན་བར་འཛུགས་རྒྱུ་དང་ཡང་མེ་འཁོར་ལྕགས་ལམ་གསར་འཛུགས་བྱེད་འཆར་དེ་བོད་ཀྱི་རུ་ཐོག་དང་རྒྱ་ནག་གི་ས་མཚམས་ངོས་ཀྱི་སྤང་གོང་མཚོ་ཁུལ་གྱི Line of Control ཞེས་པའི་འཕགས་བོད་གཉིས་ཀྱི་ས་མཚམས་བརྒྱུད་ནས་བཟོ་འཆར་འདུག། བོད་རང་སྐྱོང་ལྗོངས་ཅེས་འབོད་པའི་ས་གནས་གཞུང་གིས་བོད་ནང་གི་མེ་འཁོར་ལྕགས་ལམ་རྒྱ་སྐྱེད་གཏོང་རྒྱུའི་འཆར་གཞི་ཞིག་འདོན་སྤེལ་བྱས་པའི་ནང་ད་ལྟའི་ཆར་བོད་རང་སྐྱོང་ལྗོངས་ནང་གི་མེ་འཁོར་ལྕགས་ལམ་དེ་རྒྱང་ཐག་ཀི་ལོ་མི་ཀྲར་ཆིག་སྟོང་བཞི་བརྒྱ་ཡོད་པ་དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་བར་རྒྱང་ཐག་ཀི་ལོ་མི་ཀྲར་བཞི་སྟོང་ཐམ་པ་བར་རྒྱ་སྐྱེད་གཏོང་རྒྱུའི་འཆར་གཞི་ཡོད་པ་བཏོན་འདུག། ད་དུང་གོང་ཞུས་འཆར་གཞི་དེ་ལྟར་ན་བལ་ཡུལ་དང་རྒྱ་གར་གྱི་ས་མཚམས་ཁུལ་ལ་མེ་འཁོར་ལྕགས་ལམ་གསར་པ་མུ་མཐུད་ནས་བཟོ་འཆར་འདུག་ཡང་གཞིས་ཀ་རྩེ་ནས་པ་ཁུག་མཚོ་བར་གྱི་མེ་འཁོར་ལྕགས་ལམ་བཟོ་འཆར་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ཚར་བར་བྱ་རྒྱུའི་འཆར་གཞི་ཡོད་པ་དང་དེ་ནས་ཤར་ཏུར་ཀི་སྟན་གྱི་གྲོང་ཁྱེར་ཧོ་ཐན་བར་གྱི་ལྕགས་ལམ་ཁག་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་བར་ཚར་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་འདུག། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ལྟར་ན་གོང་ཞུས་མེ་འཁོར་ལྕགས་ལམ་གསར་བཟོའི་ལས་གཞི་ཁག་བོད་རང་སྐྱོང་ལྗོངས་ཡར་རྒྱས་ལས་ཁང་དང་བཅོས་བསྒྱུར་སྡེ་ཚན་གྱིས་ཆོག་མཆན་སྤྲད་པ་ཞིག་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ཡན་དང་ཉིང་ཁྲིའི་མེ་འཁོར་ལྕགས་ལམ་ཐེ་བའི་ལྕགས་ལམ་མང་པོ་ཞིག་གསར་རྒྱག་བྱེད་འཆར་འདུག་གནད་དོན་དབྱེ་ཞིབ་པ་ཚོས་དེ་དག་གིས་རྒྱ་ནག་གཞུང་གིས་བོད་ནང་གི་གཏེར་ཁ་སྔོག་འདོན་སོགས་ལ་ཆ་རྐྱེན་བསྐྲུན་རྒྱུ་དང། རྒྱ་ཧན་མི་རིགས་མང་པོ་བོད་ནང་གནས་སྤོ་ལ་ཕན་གྲོགས་བྱ་རྒྱུ་མ་ཟད་རྒྱ་ནག་གཞུང་གིས་བོད་མི་རྣམས་རྒྱ་སྒྱུར་གྱི་སྲིད་ཇུས་འཛིན་བཞིན་པ་དང་དེ་ཡིས་བོད་མི་རིགས་ཐོག་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པའི་དཔྱད་པ་གནང་འདུག། ཐེངས་འདིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་གྱི་ཚབ་ལ་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་ཀན་བྷེ་རའི་ནང་གསུམ་བཅུའི་དུས་དྲན་ཉིན་བོད་མི་རྣམས་ཀྱིས་རྒྱ་ནག་གཞུང་ཚབ་དང་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ཀྱི་ཚོགས་ཁང་བཅས་ཀྱི་མདུན་དུ་ལས་འགུལ་སྤེལ་བའི་སྐོར་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་ཞལ་པར་ཐོག་ནས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་རིན་ཆེན་ཆོས་སྒྲོན་ལགས་ནས་སྙན་སྒྲོན་གནང་གི་རེད། ད་རེས་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་མིའི་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་དྲན་གསོ་ཞུ་རྒྱུའི་དུས་ཚིགས་ཁྱད་པར་ཅན་དེ་ཉིན་བཙན་བྱོལ་བོད་མི་འདུས་སྡོད་གང་སར་བོད་ནང་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཐོག་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་དེ་རྣམ་པ་འདྲ་མིན་གྱི་ཐོག་ནས་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་རེད་ལྷག་པར་དུ་བྱང་ཨ་མི་རི་ཀའི་ཁུལ་གྱིས་གཙོས་ཡུ་རོབ་ཡུལ་གྲུ་ཁག་ཅིག་གི་ནང་བོད་མིའི་སྒེར་ལངས་ཉིན་མོ་དེ་བཞིན་བོད་ཀྱི་ཉིན་མོར་སྲུང་བརྩི་ཞུ་བའི་བསྒྲགས་གཏམ་སྤེལ་བ་དང་འབྲེལ་ཡོད་ལས་ཁུངས་སོགས་ཀྱི་མདུན་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱས་པ་འདུ་འཛོམས་ཀྱི་ཐོག་ནས་ཁྲོམ་གཞུང་ནང་ཐོན་ཏེ་སྐད་འབོད་ཀྱི་ལས་འགུལ་དང་དྲིལ་བསྒྲགས་སྤེལ་རྒྱུ་སོགས་ཀྱི་རྣམ་པའི་ཐོག་ནས་དྲན་གསོ་ཞུ་བཞིན་ཡོད་རེད། དེ་ཡང Australia གྲོང་ཁྱེར Canberra ནང་བོད་མི་ཚོས་གསུམ་བཅུའི་སྒེར་ལངས་ཀྱི་ལས་འགུལ་ས་གནས་རིམ་པ་འགའ་ཤས་ནང

ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་ཐད་ཀར་ཞལ་པར་ཐོག་ནས་བཀའ་འདྲི་ཞུ་གི་ཡིན། ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཐོག་མར་ང་ཚོའི་དེ་བཅར་འདྲི་ཞུའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། ད་ལྟ་རྣམ་པ་ཚོ་ཕ་གིར་ཨོ་སི་ཀྲི་ལི་ཡའི་གི་རྒྱལ་ས་ཀན་བྷེ་རའི་ནང་ལ། བོད་མིའི་གི་གྱེན་ལངས་ཀྱི་དུས་དྲན་འདི་སྲུང་བརྩི་ཞུ་བཞིན་པ་ཅིག་རེད་ཤག་ད་ད་ལྟ་རྣམ་པ་ཚོའི་གི་མཛད་སྒོའི་ནང་ལ་ག་རེ་ག་རེ་གཏམ་བཤད་སྤེལ་གནང་མཁན་སུ་དང་སུ་ཡིན་མེད་དང་དུས་དྲན་འདི་ག་འདྲས་བྱུང་གནང་སོགས་འདི་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་བ་ཡིན། ཁོ་ན་ཚོས་ག་རེ་བཀའ་གནང་ཡོད་མེད་ཅིག། དེ་ཡང་ཀན་བྷེ་ར་གི་རྒྱལ་ས་རང་ལ་ཡང་ད་ལྟ་གསུམ་བཅུའི་དུས་དྲན་གོ་སྒྲིག་གནང་མཁན་དེ་གཙོ་བོ་ད་ལྟ་ཀན་བྷེ་ར་ལ་ཡོད།

འཐུས་མི Janet Rice དེ་ཡང་ཁོ་རང་ཡང་ཨོ་སི་ཀྲི་ལི་ཡ་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་གི་འགན་འཛིན་གཅིག་ཡ་ཆགས་བསྡད་ཡོད་རེད་ཁོ་རང་ངོས་ནས་གཏམ་བཤད་ཞིག་གནང་སོང་ཨང་དེ་ནས་སྐུ་ངོ་དོན་གཅོད་ངོས་ནས་གཏམ་བཤད་ཅིག་གནང་སོང་ཞེས་ཐུགས་རྗེ་ཆེ་ཞུ་ཡས་ཡིན་ཨང་དེ་ནས་ཆུ་ཚོད་གཅིག་ལྷག་ཙམ་ཞིག་གི་གོམ་བགྲོད་བྱས་ནས་རྒྱ་མིའི་གཞུང་ཚབ་བར་དུ་ཕྱིན།

ཁྱེད་ཀྱིས་བཀའ་མོལ་གནང་སོང་ལ་ཨ་ནེ་ཁོ་རང་ཡིན་ནའི་ལས་བོད་ནང་ལོགས་དེ་གནས་སྟངས་དེ་ཛ་དྲག་པོ་ཡིན་བསྡད་པ་ཞིག་དང་ཨ་ནེ་ཛ་དྲག་པོ་ཡིན་པ་མ་ཚད་པའི་ཀྱི་ཨ་ནེ་གང་མགྱོགས་ཨ་ནེ་དཀའ་ངལ་སེལ་ཐུབ་ཡས་ཀྱི་ལམ་ཁ་ཅིག་འཚོལ་དགོས་ཡས་དེ་གལ་ཆེན་པོ་ཡིན་པ་དེ་འདྲས་ཅིག་གསུངས་གནང་སོང་ལ་ཨ་ནེ་ཁོ་རང་ཡང་ཕལ་ཆེར་ཕྱི་ཟླ་བཞི་བའི་ནང་ལ་ད་ལྟ་རྡ་རམ་ས་ལ་ལ་ཡར་ཅིག་ཡོང་ཐུབ་ཡས་ཀྱི་གནས་སྟངས་ཅིག་དང་ཨ་སྐྱབས་མགོན་རིན་པོ་ཆེ་མཇལ་ཁ་ཞུ་ཐུབ་ཡས་གནས་སྟངས་ཅིག་ཨ་དེ་ནང་བཞིན་བོད་མི་ཀྱི་སྒྲིག་འཛུགས་སུ་གནས་ཏེ་ང་རང་ཚོ་ད་ག་ད་བོད་པའི་འཐབ་རྩོད་ལ་ཐད་ཀར་འབྲེལ་བ་མུ་མཐུད་ནས་གནས་ཐུབ་ཡས་ཀྱི་བཀའ་མོལ་འདི་འདྲས།
གནང་སོང། ལགས་སོ། ད་ལྟ་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཁྱེད་རང་གིས་གཏམ་བཤད་གནང་པའི་ནང་དོན་ག་རེ་གསུངས་གནང་ཡོད་ན། ད་ནི་ང་རའི་ངོས་ནས་གཏམ་བཤད་ནང་ལ་ནང་དོན་ཁག་གསུམ་ཞུས་པ་རེད་ཁག་དང་པོ་གཉིས་པ་དེ་ག་རེ་རེད་ཟེར་ན་ད་རྒྱ་ནག་ངོས་ནས་བྱེད་དགོས་ཡ་ད

གི་ཕྱི་ལོགས་ལ་དགོངས་པ་རྫོགས་ཡའི་གནས་སྟངས་དེ་འདྲ་ཆགས་པ་ཡིན་ན་ང་ཚོ་བོད་པས་ཀྱིས་ནམ་ཡང་རྒྱ་མི་ལ་ཡ་ད་དེ་ག་སུ་རེད་ང་ཚོ་བརྗེད་ཐུབ་གི་མ་རེད་སྟག་ཐུག་རེད་དེ་སྡུག་པོ་དེ་ཉང་ཐུབ་གི་མ་རེད་ཟེར་སྦྱོར་བ་དེ་ཅིག་རེད་ད never forgive ཟེར་སྦྱོར་བ་དེ་ཅིག་རེད་ཨ་ནི་རྒྱ་མི་ངོས་ནས་མཚམས་བཞག་དགོས་ཡ་དེ་རྒྱལ་བ་རིན་པོ་ཆེ་ཁ་བྲལ་རིང་ལུགས་པ་རེད་ཟེར་ཡ་ད་ཨ་ནི་བོད་ནང་ལོགས་ལ་ཡ་ཨ་ནི་བོད་ད་ད་ཕྱོགས་ཡོངས་ནས་ད་རིག་གཞུང་གི་ཐོག་ནས་རེད་སྐད་ཡིག་གི་ཐོག་ནས་ག་རེ་ཡིན་ལེ་ནས་ཕྱོགས་ཡོངས་ནས་བོད་དེ་རྒྱ་རིགས་ལ་བསྒྱུར་ཐུབ་དགོས་ཡས་ཀྱི་ད་འབད་བརྩོན་བྱས་ཏེ་ཏིག་ཀ་འོག་ཏུ་ཟས་དེ་རང་ངས་ད་མང་པོ་ནང་ནས་གཙོ་བོ་ཆེ་ཨ་བོད་པ་ལ་རང་ལ་ཡག་ནི་ངས་ཀྱི་ད་གསུམ་བཅུའི་དུས་དྲན་འདི་ཙམ་མ་ཡིན་པ་ལ་ནམ་རྒྱུན་དུ་ནས་ང་རང་ཚོ་བོད་པ་ཟེར་ཡས་དེ་བོད་པའི་འཐབ་རྩོད་མ་ཚར་བར་དུ་ཨ་ནི་བོད་པ་ཚང་མ་ལ་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཨ་ནི་སྐྱེས་དེ་ཡོད་ཅིག་དང་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཨ་ནི་འཚར་ལོངས་བྱུང་དེ་དགོས་ཅིག་ཡིན་དུས་ཚང་པ་ལ་ཡ་ནི་འཐབ་རྩོད་དང་འབྲེལ་བའི་ཐོག་ནས་ག་དུས་ཡིན་ནས་ལས་དུས་རྣམ་པ་ཀུན་དུ་ནི་ཅིག་འཐབ་རྩོད་ནང་ལ་མཉམ་ཞུགས། ཕྱོགས་ཡོངས་ནས་བྱེད་ཐུབ་པའི་གཅིག་དང་ཨ་ནེ། ཨོ་སི་ཀྲི་ལི་ཡ་ནང་ཡོད་སྡེ་བའི་གིས་ཨོ་བོད་ལས་ཁུངས་ལ་རྒྱབ་སྐྱོར་བྱེད་ཐུབ་ཡས་བོད་རིགས་མཐུན་ཚོགས་ནང་དུ་བོད་པ་ཚང་མ་འཛུལ་ཐུབ་ཡས་ཀྱི་འབད་བརྩོན་གཅིག་ལྟ་ཨ་ནེ་ལས་འགུལ་ག་དུས་ཡིན་ནས་ལས་གང་མང་མང་གཅིག་ལས་ཐུབ་པའི་གཅིག་དང་གྲ་སྒྲིག་གང་མང་མང་གཅིག་སྔ་ས་ནས་བྱེད་ཐུབ་ཡ། དེ་འདྲས་ཀྱིས་བོད་པ་རང་ལ་ཡ་ཡ་ལམ་སྟོན་བསླབ་བྱ་འགྲོ་བའི་གཅིག་དེ་འདྲས་ཤིག་བྱུང་སོང་ན།
འོ་ལགས་སོ། ཨོ་སི་ཀྲི་ལི་ཡ་ནས་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དུས་ཚོད་བཏོན་གནང་ནས་ད་རེས་གསུམ་བཅུའི་དུས་དྲན་སྐབས་ལ་རྣམ་པ་ཚོས་ཀྱི་ལས་འགུལ་ག་རེ་སྤེལ་གནང་གཏམ་བཤད་སྤེལ་གནང་གི་ནང་དོན་དེ་གི་ངོ་སྤྲོད་གནང་བར་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་ཆེ་ཡིན་ལ། རྣམ་པ་ཚོས་ད་ལྟ་གོང་དུ་གསན་པ་དེ་ནི་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་ཀན་བེ་རའི་ནང་བོད་མི་ཚོས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་གྱི་དྲན་གསོ་ཞུས་པའི་སྐོར་ལ། བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་བཀའ་འདྲི་ཞུས་པ་ཞིག་རེད་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང།
ཡང་འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང་ང་ཚོས་ལྷ་འབྲུམ་གླེང་པའི་སྐབས་སུ་ང་ཚོས་གང་གླེང་གི་ཡོད་དམ་ཞེས་པའི་རྩོམ་ཡིག་གི་ལེའུ་བཞི་བཅུ་ཞེ་བརྒྱད་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་པའི་སྐབས། ང་ཚོས་གང་གླེང་གི་ཡོད་དམ་ཞུ་བའི་རྩོམ་ཡིག་ནང། ལྷ་འབྲུམ་ནད་དང་འབྲེལ་ཡོད་ཀྱི་དེབ་ལྟ་ཀློག་བྱས་པའི་ཟིན་བྲིས་ཏེ། དེང་སྐབས་ཀྱི་འཁྲབ་ཚན་འདྲ་མིན་ནང།
边介绍不清， 公听楚不灵吧。 学点我这能吧。 显然， 今天的中国对六十班禅喇嘛的故事很有兴趣。 我随意检索了一下网络， 竟发现有地方戏 《 河北梆子六十班禅 》， 还有少年儿童出版社的漫画绘本 《 六十班禅 》。 空内松班， 他的加那起。

སྟག་རི་ཐབས་ཀྱིས་ལེན་པ་ཟེར་བའི་ནང་གི་བཅིངས་འགྲོལ་དམག་མིས་ཇག་པའི་ཆས་གོས་སྤྲས་ནས་བཟོ་ལྟ་སྟོན་པ་བཞིན་བསྡད་ཀྱི་འདུག་ཡང་དྲིན་ཅན་གོང་མ་འཁྲབ་མཁན་གྱི་འཁྲབ་སྟོན་པ་འདིས་ཕྱོགས་གཅིག་ནས། སྦྱིན་བདག་གི་བཀའ་དྲིན་དྲན་ནས་སྐུ་ཕྱག་ཕུལ་མཁན་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པ་སྐྱོར་རོགས་ཞུས་པ་དང། ཕྱོགས་གཅིག་ནས། ཁ་ནས་རྫོགས་རྒྱུ་མེད་པ་བཤད་པ་འདི་རྩ་བ་ནས་གོ་རྒྱུ་མེད་ན་ཡང། བོད་སྐད་ཐོག་གི་ཚིག་ཡིན་པ་ཟུར་འགོད་བྱས་པ་འདི་ཡང་ཧ་ཅང་དགོད་བྲོ་པོ་འདུག།

དཔེར་ན། ཕན་ཚུན་གྱི་ཁ་བརྡ་བྱས་པ་ཞིག་ཡོད་པ་དེ་གོང་མ་ཆན་ལུང་གིས་བརྗོད་པར། གནམ་གཤིས་གྲང་རུ་ཕྱིན་འདུག་གུས་ནས་བརྩེ་བའི་བློན་པོར་ཝ་པགས་ཀྱི་གོས་ཤིག་ཕུལ་ནས་གྲང་ངར་གཅོག་ཆེད་ཡིན་ཟེར་བརྗོད་ཡོད། ཡང་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པས་གསོལ་རས་གནང་བར་ཕྲན་གྱིས་བཀའ་དྲིན་ཆེ་ཞུ་རྒྱུ་དང། གོང་མ་སྐུ་ཚེ་ཁྲི་ཕྲག་ནས་ཁྲི་ཕྲག་བརྟན་པར་ཤོག་ཟེར་ལན་འདེབས་གནང་ཡོད། རི་མོའི་པར་དེབ་རྩོམ་སྒྲིག་བྱེད་མཁན་འདི། ཆིང་གི་ཕོ་བྲང་ནང་གི་འཁྲབ་ཚན་རིགས་བལྟ་རྒྱུ་མང་དྲགས་པས་ཡིན་ས་རེད། དེ་བས་ཀྱང་རིག་པའི་གཞུང་ལུགས་ཀྱི་དཔྱད་རྩོམ་རེ་རེ་དང། རིག་པའི་གཞུང་ལུགས་ཀྱི་བརྩམས་དེབ་ཟེར་བ་རེ་རེ། གཅིག་རྗེས་གཉིས་མཐུད་ངང་ཐོན་ནས་ཡོད། གུས་མོས་ད་དུང། གོང་མ་ཆན་ལུང་དང་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པའི་སྐོར་གྱི། མཁས་པའི་དཔྱད་གླེང་ཚོགས་འདུའི་ཐོག་གི་དཔྱད་རྩོམ་ཕྱོགས་བསྡུས་ཞེས་པ་ཞིག་ཉོས་པ་ཡིན།

པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པར། ཆབ་སྲིད་ཀྱི་ཞིབ་བཤེར་བརྟག་དཔྱད་བྱས་པ་བརྒྱུད། གཞི་ནས་མོས་མཐུན་ཐོབ་སྟེ་པེ་ཅིང་དུ་ཡོང་ཆོག་པ་ལྟ་བུ་བརྗོད་ཡོད། འདི་ལྟར་དཔྱད་རྩོམ་གཅིག་ནང་ནན་བརྗོད་བྱས་པ་ཙམ་མ་ཡིན་པར། པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པས་གོང་མ་མཇལ་བ་འདི་གདན་ཞུ་བྱས་པ་མིན་པར་ཁོང་གི་དགོངས་པ་རང་ཡིན་པ་ཟེར་བརྗོད་ཡོད། འདིའི་གོ་དོན་ནི་ཁོང་པེ་ཅིང་དུ་དགོངས་པ་རྫོགས་པ་འདི

རྒྱ་ནག་ཀྲུང་ཧྭ་མི་རིགས་ཀྱི་མཐུན་སྒྲིལ་ཆེན་པོའི་ལོ་རྒྱུས་ཐོག་འོད་འཚེར་བའི་དུམ་བུ་ཞིག་བྲིས་ཡོད། དེའི་དབང་གིས་ཚང་མར་བསྐྱར་ཟློས་ཞུ་རྒྱུར། བོད་འདི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་རེད་ཅེས་བརྗོད་འདུག་དེས་མ་ཚད་ད་དུང་རྒྱལ་བ་སྐུ་འཕྲེང་ལྔ་པ་མཆོག་དང་བསྡུར་བ་བྱས་ཏེ་བརྗོད་པར། ཤར་དུ་བསྐྱོད་ནས་པེ་ཅིང་དུ་མཇལ་བཅར་ཞུ་མཁན་ཟེར་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པས། གོང་མར་བརྩི་བཀུར་ཞུ་སྟངས་འདི་ཡང་གོང་ས་ལྔ་པ་མཆོག་ལས་ལྷག་པ་ཡོད་པ་དང། གོང་མས་སྤྲོ་སེམས་འཁོལ་བའི་ངང་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པ་པེ་ཅིང་དུ་ཕེབས་རྒྱུར་རེ་སྒུག་ཞུས་པ་དང་སྣེ་ལེན་བཀོད་སྒྲིག་བྱེད་སྟངས་འཐུས་ཚང་ཞུས་པ་འདི་ཡང་གོང་མ་ཧྲུན་ཀྲི་ལས་ལྷག་པ་ཡོད། གལ་ཆེའི་གནད་དོན་འདི་འདྲ་ཞིག་གི་ལོ་རྒྱུས་དོན་སྙིང་ལ་འདི་ལྟར་རྒྱས་བཤད་བྱེད་རྒྱུ་ཡོད་པས། ད་དུང་གཏིང་ཟབ་པའི་རྒྱས་བཤད་བྱེད་རྒྱུ་ཧ་ཅང་མང་པོ་ཡོད་པར་བརྟེན། ང་ཚོས་མུ་མཐུད་འབད་བརྩོན་བྱེད་དགོས་ཀྱི་ཡོད་ཅེས་འདུག།

ཡར་རྩེར་སོན་ཐུབ་ཀྱི་ཡོད། གོ་རྒྱུ་ཡོད་པ་ཞིག་ལ་རིག་པའི་གཞུང་ལུགས་ཀྱི་དཔྱད་རྩོམ་ཟེར་བ་ཉེར་དགུ་པ་འདིར། ཡིག་འབྲུ་འབུམ་བཞི་ལ་ཉེ་བ་ཡོད་པ་འདིའི་ནང། རྒྱལ་གཅེས་རིང་ལུགས་པ་ཟེར་ཞུ་བའི་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་དྲུག་པའི་སྐུ་སྲོག་འཕྲོག་མཁན་གྱི་ལྷ་འབྲུམ་ནད་འདིའི་སྐོར་ལ། སྐད་ཆ་ཐོས་པ་ཚིག་གཅིག་ཀྱང་གླེང་མེད་པས་འདི་རྣམས་ཚང་མར། གུས་མོས་དེ་བས་དོགས་པ་མེད་པ་བཟོ་ཐུབ་ཀྱི་མི་འདུག་ལ། དེ་བས་རྗེས་འདེད་ངང་འདྲི་འདོད་བྱུང་བར། ལོ་ངོ་ཉིས་བརྒྱ་ལྷག་ཙམ་སྔོན་གྱི་དགུན་དུས་ཤིག་ལ། ཚོད་དཔག་ཐུབ་ཐབས་མེད་པའི་བཙན་པོའི་རྒྱལ་ས་ནས། པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པའི་སྐུ་སྲོག་འཕྲོག་པའི་མི་རྟག་པ་འདི་དངོས་གནས་ལྷ་འབྲུམ་གྱི་ནད་ཟེར་འབོད་ཀྱི་ཡོད་པ་རེད་དམ། ཡང་ང་ཚོས་མཐོང་ཐུབ་པ་ནི། དངོས་ཡོད་གནས་ཚུལ་ངོ་མ་འགེབས་སུབ་བྱས་པའི་དུས་ཡུན་རིང་པོའི་ལོ་ཟླའི་ནང། ལོ་རྒྱུས་དང་དངོས་ཡོད་འདི་རྒྱུན་ཆད་མེད་པར་འགྱུར་བའི་ཁྲོད་བརྩིགས་ནས་ཡོད་ཅིང། པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པ་ཞེས་ཞུ་བའི་ཕུལ་བྱུང་གི་བོད་མི་ཁོང་རྒྱུན་ཆད་མེད་པར་ཁོ་ཚོའི་རིམ་གྲོར་བེད་སྤྱོད་བྱེད་ཀྱི་ཡོད། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི། རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་པ་མེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།